ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་ཡོད་པའི་ཕར་བལྟས་དཔྱད་ཞིབ་ཟེར་བའི་ལས་རིམ་རེད། ང་དེ་ལྟར་ངོ་སྤྲོད་ཡིན། ཞི་ཅིན་ཕིང་གི་ནད་དུག་གཙང་སེལ་ཟེར་བའི་སྲིད་ཇུས་འདིའི་འོག་ལ་ཡང་དེ་རིང་ཁ་སང་རྒྱ་ནག་མི་མང་དུང་ཕྱུར་གསུམ་ཙམ་རང་ཁྱིམ་དུ་བཀག་ནས་བཞག་ཡོད་རེད། རྒྱ་ནག་གི་ནད་འགོག་གི་སྲིད་ཇུས་དེ་ལག་ལེན་བྱས་ནས་དེ་རིང་ཁ་སང་འགྲོ་སོང་དེ་ཉིན་མ་རེ་རེར་ཇེ་ཆེ་ཆེ་རུ་འགྲོ་གི་ཡོད་ན་ཡང་སྲིད་ཇུས་དེ་མཚམས་འཇོག་བྱེད་མ་ཐུབ་པ་ཞིག་ལ་གྱུར་འདུག་བྱས་ཙང་དེ་རིང་ང་ཚོའི་ཕར་སྐྱེལ་དཔྱད་ཞིབ་ཟེར་བའི་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་དེ་རིང་འདིའི New York Times ཟེར་བའི་གསར་ཤོག་འདིའི་ནང་ལོགས་ལ་ཡང་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་ལག་བསྟར་བྱེད་བཞིན་པའི་ཏོག་དབྱིབས་གཙང་སེལ་ཟེར་ཡག་གི་སྲིད་ཇུས་འདིའི་འོག་ལ་ཡང། རྒྱ་ནག་མི་མང་དང་རྒྱལ་ཁབ་ཁོ་རང་ཁྱོན་ཡོངས་ཀྱི་དཔལ་འབྱོར་དང་ཚང་མ་ལོགས་ལ་ཡང་ན་བརྡབ་གསིག་ག་ཚོད་ཡོང་གི་ཡོད་མེད་དང། ལྷག་པར་དུ་ཡིན་ན་བརྡབ་གསིག་ཆེན་པོ་དེ་ག་འདྲ་ཞིག་ཡོང་ཡག་གི་སྲིད་ཇུས་འདི་ག་འདྲས་བལྟས་པ་ཡིན་ན་ཁོ་ད་རྒྱུ་མཚན་ལྡན་པ་ཅིག་མེད་པར་མི་མང་པོ་ཅིག་མཐོང་གི་ཡོད་ནའི་ལས་ག་རེ་བྱས་བྱས་སྲིད་ཇུས་འདི་གང་དག་མཚམས་འཇོག་དང་འགྱུར་ལྡོག་དང་དེ་བཏང་ཐུབ་ཀྱི་མེད་པའི་སྐོར་ལ་ཡང་དོག་པ་མཁས་པ་དང་དེ་འདྲའི་ཁ་ཅིག་ལ་ཡང་སྐད་ཆ་དྲིས་བྱས་ཡིན་ན་དཔལ་འབྱོར་གྱི་གསར་འགྱུར་ཞིག་འདུག་བྱས་ཙང་ངས་གསར་འགྱུར་འདི་གཙོ་བོ་གཞིར་བཞག་བྱས་ཡིན་དེ་རིང་ཁ་སང་ད་གནས་ཚུལ་འདི་དང་འབྲེལ་བ་ཡོད་པའི་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུས་ན་བསམ་བྱུང། ད་ཚོད་དཔག་ལ་བྱས་པ་ཡིན་ན་དེ་རིང་ཁ་སང་རྒྱ་ནག་ནང་ལོགས་ཕལ་ཆེན་རྒྱ་ནག་གི་གྲོང་ཁྱེར་ཆེ་ཁག་བདུན་ཅུ་དོན་བཞི་ཅིག་དང་ཨང་དེ་ཚོའི་ནང་ལ་ཡོད་པའི་མི་དུང་ཕྱུར་གསུམ་ཅིག་དེ་རིང་ཁ་སང་གང་དག་ནང་ལ་ཡ་བཀག་བྱས་བཞག་བྱས་ཕྱི་ལོགས་འགྲོ་སྐྱོད་བྱེད་མ་ཐུབ་བྱས་བྱས་བཞག་བཞག་ཡོད་ས་རེད། ད་མི་དུང་ཕྱུར་གསུམ་ཟེར་དུས་ད་ཞེ་པོ་ཅིག་མང་གི་རེད་པ། ཁོ་ཚོའི་གང་དག་རྒྱུན་གཏན་འཚོ་བ་དེ་ཁྱོན་ནས་སྐྱེལ་ཡག་མེད་པ་ཆགས་བསྡད་ཡོད་རེད་ད་ཡིན་ན་ལས་ཁོ་ཚོ་བཀག་འགོག་བྱེད་དགོས་ཡག་གི་རྒྱུ་མཚན་དེ་བཤད་པའི་སྐབས་དེ་ཡིན་ན་དེ་རིང་ཁ་སང་རྒྱ་ནག་གཞུང་གིས་ད་གྲངས་ཀ་དེ་ཚོ་བདེན་པ་ཡིན་ན་ད་ཟེར་ཡག་བྱས་པ་ཡིན་ན་ཉིན་མ་རེ་རེ་ལ་ཡག་ཏོག་དབྱིབས་ནད་དུག་ཕོག་མཁན་གྱི་ནད་པ་དེ་གཅིག་སྟོང་ལྔ་བརྒྱ་ཅིག་ད་གང་དག་སྤྱིར་བཏང་བྱས་པ་ཡིན་ན་ཉིས་སྟོང་འོག་ལ་རེ་ཤག་བསྡད་གི་སུ་འདུག་སུ་འདུག་ད་མི་ཉིས་སྟོང་ཅིག་འདི་ན་བྱས་ཤི་གི་ནི་ཡོད་མ་རེད་འདི་འདི་གཅིག་གི་ཆེད་དུ་མི་དུང་ཕྱུར་གསུམ། གང་དག་འགྲོ་སྐྱོད་བྱེད་མ་ཐུབ་པ་ཞིག་བྱས་ཡིན་ན་བཀག་བྱས་བཞག་པ་ཟེར་དེ་ད་དངོས་གནས་ག་འདྲས་བལྟས་པ་ཡིན་ན་སུས་བལྟས་པ་ཡིན་ན་ལས་རྒྱུ་མཚན་དེ་ཁྱོན་ནས་བསྒྲགས་མ་ཐུབ་ཡག་ཆགས་བསྡད་ཡོད་རེད། ད་ཡིན་ན་ལས་རྒྱ་ནག་གཞུང་གི་སྲིད་ཇུས་འདི་ལ་ཡག་གཅིག་འགྱུར་ལྡོག་འགྲོ་གི་ཡོད་པ་དང་ཁོ་ལྷུག་རུ་བཏང་གི་ཡོད་པའི་རྣམ་པ་འདི་འང་ད་ཁྱོན་ནས་རྩ་བ་ཉིད་ནས་མེད་པའི་སྒང་ལ་ཡག། ད་དུང་ཕལ་ཆེན་དམ་རུ་དམ་འགྲོ་གི་ཡོད་པའི་རྣམ་པ་དེ་ཞེ་པོ་ཤུགས་ཆེན་པོ་འདུག། གནས་སྟངས་འདི་ཚོའི་སྐོར་ལ་ཡང་སྤྱི་ཚོགས་དྲ་ལམ་དང་འདྲ་པར་བརྙན་ཐུང་དང་དེ་མང་པོ་ཞེ་པོ་ཅིག་མཐོང་ཡག་འདུག་ཚང་མས་ཕལ་ཆེན་གཟིགས་ཡོད་ཀྱི་རེད། འདི་ནི་དམིགས་བསལ་ངས་བྱས་ན། དེ་རིང་ཁ་སང་ཉིན་མ་གཅིག་གཉིས་ཤིག་ནང་བྱུང་བའི་གནས་ཚུལ་གཉིས་བྱུང་སོང་ད་དེ་ཡིན་ན་རྒྱ་ནག་ནང་ལོགས་ཀྱི་མི་མང་ཚོའི་བསམ་བློ་ལ་ཡག་ཕལ་ཆེན་ཤུགས་རྐྱེན་ཆེན་པོ་ཐེབས་ཡོད་སེམས་ཚར་འདུག་དང་པོ་དེ་ག་རེ་ཟེར་ན་ཁ་སང་ཉིན་མ་ཁ་ཤས་ཤིག་གོང་ལ་ཡང། མི་ཉག་ལ་ཡང་ས་ཡོམ་ཆེན་པོ་བྱུང་བའི་སྐབས་དེ། ཁྲིན་ཏུའུ་ནང་ལོགས་ལ་ས་འགུལ་ཆེན་པོ་ཐེབས་བཞག། ས་འགུལ་ཆེན་པོ་ཐེབས་པའི་སྐབས་དེ་དར་ཁ་སང་ནས་ཁྲེང་ཏུའུ། ཕ་གིའི་བཀག་ཉར་བྱེད་སའི་གྲོང་ཁྱེར་ཆེ་ཤོས་གྲས་གཅིག་ཆགས་བསྡད་པ་རེད། ས་ཡོམ་བརྒྱབ་དུས་ཙམ་པ། ཁང་པར་འགུལ་སྐྱོད་ཐེབས་དུས་ཁོ་མི་རང་བཞིན་གྱིས་མ། ཁང་པའི་ནང་ནས་བུད་འགྲོ་རོགས། བུད་འགྲོ་དུས་མི་ཕྱི་ལ་ཡར་སྒོ་བརྒྱབ་བྱས་མ་བཏང་བ་ཅིག་བྱས། ཁ་སང་ནད་ཡམས་སྔོན་འགོག་གི་ད་སྒོ་དེ་གས་བརྒྱབ་ཤག་རོགས། ཁ་ཅིག་བལ་ད་སྒོ་བརྒྱབ་བྱས་འགྲོ་ས་མེད་པ་བཟོས་བཞག་རྒྱུ་རེད། ལྕགས་དྲ་དང་ནས་བརྒྱབ་བྱས། ཨ་འདིས་མ་ཟད་ཅིག་བརྙན་ཐུང་དེ་མཐོང་ཡག་འདུག་ལམ་ཁ་ཁག་ལ་ཡར་རྒྱང་བསྒྲགས་འཁོར་ཆེན་པོ་འདི་ཡར་བཙུགས་བྱས་སྐད་རྒྱག་གི་འདུག་ཨ་པས་ནད་ཡམས་སྔོན་འགོག་བྱེད་ཡག་གི་སྲིད་ཇུས་ཀྱི་སྟེང་ནས་ཞེ་པོ་ཅིག་གལ་ཆེན་པོ་རེད་བྱས་ཙང་ས་ཡོམ་གལ་ཆེ་གི་མ་རེད་མར་དོན་མ་ཡོང་ཡ་གིར་སྡོད་སྡོད་ཟེར་གྱི་སྐད་རྒྱག་འདུག་ཨ་ད་མ་ཚང་འདིའི་ཉེན་ཁ་དེ་ད་ཁོ་ཁྲེང་ཏུའུ་ནང་ལོགས་ས་འགུལ་ཆེན་པོ་འདི་བྱས་བྱས་ཡིན་ན་ཁང་པ་ལོག་པ་དང་འདི་བྱུང་ཡོད་མ་རེད་གལ་སྲིད་དངོས་གནས་འདི་འདྲ་བྱུང་ཡོད་པ་ཡིན་ན་མི་འདི་གས་དེ་གང་ལྟ

ལྷའི་མི་དེ་ཟེར་ཡག་བྱས་པ་ཡིན་ན་ད་རིང་ཕ་གིའི་ཁྲེང་ཏུའུར་བྱུང་བའི་གནས་ཚུལ་དེ་ཡིན་ན་ཡག་པོ་ཞེ་པོ་བྱུང་སོང་དེ་ག་རེ་རེད་ཟེར་ན། རྒྱ་ནག་གཞུང་གིས་ད་ལྟ་བར་དུ་དྲིལ་བསྒྲགས་བྱས་ཡག་ཅིག་ལས་ཁོ་ད་རིང་པས་ཚོད་ལྟ་བྱེད་ཡག་ཞིག་བྱུང་སོང་དེ་ག་རེ་རེད་ཟེར་ན། རྒྱ་ནག་གཞུང་གིས་ད་ལྟ་བར་དུ་ཡིན་ན་ཁོ་ཚོའི་སྲིད་ཇུས་དམ་པོ་དེ་ག་ཚོད་བྱེད་དགོས་ཡག་དེ་ཞི་ཅིན་ཕིན་རང་གིས་ཟེར་གྱི་ཡོད་རེད་མིའི་ཚེ་སྲོག་སྐྱོབ་ཡག་ཆེད་དུ་ཡིན་ཨ་མི་རི་ཀ་ནང་བཞིན་བྱས་ནས་མི་མང་པོ་དེ་ག་ཚོད་མ་ཤི་ཡག་ཆེད་དུ་ཡིན་མིའི་སྲོག་གི་ཆེད་དུ་ཡིན་ཞེས་བཤད་ཀྱི་ཡོད་རེད། ད་ཡིན་ན་ལས། ཕ་གི་ཁྲེང་ཏུའུ་ལ་ཡ་དངོས་གནས་ས་ཡོམ་བརྒྱབ་བྱས་ཁང་པ་རྡིབ་ཡ་ཉེན་ཁ་ཡོད་རེད་མི་ད་ག་རང་ལ་ཡ་འཕྲད་མ་ཐག་ཏུ་ཤི་ཡ་ཉེན་ཁ་ཡོད་བཞིན་པ་འདི་ནང་ནས་མར་དོན་མ་ཡོང་གཅིག་བྱས་ན་ནད་དུག་ཡོད་སྲིད་པ་འདི་ད་འགོས་སྲིད་པ་རེད་ཟེར་བྱས་བཀག་གི་ཡོད་རེད་ད་འདི་བལྟས་པ་ཡིན་ན་ཁོང་ཚོའི་སྲིད་ཇུས་དེ་མིའི་སྲོག་ཆེད་དུ་ད་རྩ་བ་ནས་མེད་པ་དེ་ཡིན་ད་རིང་དེ་ད་ར་སྤྲོད་གསལ་པོ་ཐུབ་སོང་ཟེར་བྱས་ཁོས་བཤད་སྟངས་འདི་མི་གཅིག་གཅིག་པོས་བཤད་པ་གཅིག་པོ་མ་ཡིན་པ་རྒྱ་ནག་ནང་སྤྱི་ཚོགས་དྲ་ལམ་ཐོག་ལ་ཡ་ད་རིང་གི་གནས་ཚུལ་དེ་ལ་ཡ། མི་ཁོང་ཁྲོ་བྱེད་མཁན་དང་སྐྱོན་བརྗོད་བྱེད་མཁན་ནི་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་སོང། དེ་མ་ཡིན་པའི་དཔེ་མཚོན་ད་དར་གས་སུ་བྱུང་བའི་དཔེ་གསར་ཤོས་གཅིག་ག་རེ་རེད་ཟེར་ན་ཨ་རྒྱ་ནག་གི་ཀུའེ་ཀྲོའུ་ཞིང་ཆེན་གྱི་ཀུའེ་ཡང་ཟེར་བའི་གྲོང་ཁྱེར་ཅིག་ཡོད་རེད་པ། འདི་ནང་ལ་ཡང་བཀག་སྡོམ་བྱས་བྱས་ཡིན་ན་བཅུག་བྱས་བཞག་ཡོད་རེད་ད་གང་གི་ལོག་ཁོང་ཚོ་བཅུག་ནས་ཉིན་མ་དེ་མང་པོ་ཕྱིན་མི་འདུག་ཡིན་ནའི་ལས་ཁོང་ཚོ་བཀག་འགོག་དང་པོ་བྱེད་དུས་ཙམ་པ། མི་དེ་གས་གྲ་སྒྲིག་འདི་ཁྱོན་ནས་མེད་པ་བྱས་ཧོབ་དེ་ཁར་བྱས་བྱས་འདི་དམ་པོ་ཞེ་པོ་བྱས་བྱས་ཅི་ད་མི་མང་ཆས་དངོས་གནས་ལས་ཉོབ་ཆ་འདི་བྱས་འདི་བྱས་བྱས་བྱུང་ཡོད་ས་མ་རེད་འདི་མ་བྱུང་བྱས་བྱས་དར་གས་ད་བཟའ་ཡ་མེད་བྱས་བྱས་དཀའ་ངལ་ཞེ་པོ་འཕྲད་བྱས་འདི་གས་འདི་ལྷག་པར་དུ་ཁོ་ཚོ་པའི་བཀག་ས་འདི་ཀུའེ་ཡང་གྲོང་ཁྱེར་གྱི་ས་ཆ་ཅིག་ཡོད་ས་རེད་ས་ཆ་དེ་ཡིན་ན་ད་ཁང་པ་གང་ལོག་ཐོག་ས་ལྔ་བཅུ་དྲུག་ཅུ་ཙམ་དེ་མཐོ་པོ་ཞེ་པོ་འདྲ་ས་དེ་ནང་འདི་མི་ཁྲི་ལྔ་བཅུ་བཀག་བྱས། ཨཱ་ནི་ཁང་པ་མཐོ་པོ་དེ་ཚོ་གང་ག་གློག་གིས་སྤེལ་ཏེ་གློག་གི་སྐས་འཛེག་གང་ག་མཚམས་འཇོག་བྱས། ད་ཁང་པ་ཐོག་ས་བཞི་བཅུ་ལྔ་བཅུ་ཡིན་རྒྱུ་དེ་ཚོ་གློག་གི་སྐས་འཛེག་ཆད་ན་ད་མི་ཁྱོན་ནས་ཁོ་ལྟོ་འདི་ཟས་མེད་ནས་མར་བབས་ཐུབ་ཀྱི་མ་རེད་བ། ཅེས་བྱས་དེ་འདྲས་བཀག་བྱས་བཞག་བྱས། ད་བཀག་པའི་རྗེས་ལ་ནི་ཁ་སང་ཕ་གིའི་ཀུའེ་ཡང་ཞིག་གྲོང་ཁྱེར་གྱི་གཅན་གཟན་ཁང་ཆེན་པོ་ཞིག་འདུག། གཅན་གཟན་ཁང་ཆེན་པོ་འདི་ཁོ་ཚོས་བརྡ་ཁྱབ་ཅིག་བཏང་བྱས་ཡིན་ན་གཅན་གཟན་ཁང་འདི་ན་ཡོད་པའི་རི་དྭགས་སེམས་ཅན་དེ་གས་དེ་སྟག་དང་ཅིག་གཟིག་དང་ཅིག་བྱས་ངེད་ཚོ་ཚོ་ནི་ལྟོ་ཟ་ཡ་མེད་བྱས་དཀའ་ངལ་ཞེ་པོ་འདུག་བྱས་ཙང་སྤྱི་ཚོགས་ཐོག་ལ་རོགས་རམ་བྱེད་རོགས་བྱེད་བྱས་བྱས་ཁོ་ཚོས་འབོད་སྐུལ་དང་བརྡ་ཁྱབ་ཅིག་བཏང་བཞག་ད་བརྡ་ཁྱབ་འདིའི་འོག་ལ་ཡ་ཀུ་ཡང་གྲོང་ཁྱེར་གྱི་གྲོང་མི་མི་ཁྲི་ཕྲག་མང་པོས་ལན་བཞག་བྱས། ཨ་ལེ་སེམས་ཅན་ཕག་ཤ་ཅན་ང་ཚོ་ལས་ཟ་ཡ་མེད་ངའི་གྲོགས་པོ་དེ་པོ་ལ་མོ་བྱས་ཡོད་ལ་འདི་ཉི་མ་གསུམ་ཁོང་ཚོ་ལྟོ་ཆས་ཟ་ཡ་མེད་པ་ལས་སོང་དཔེ་མཚོན་འཁོར་ད་མི་ཁྲི་ཕྲག་མང་པོ་བཞག་བྱས་དེ་བཞག་པའི་མ་ཟད་ཡིན་ན་ད་དེ་ཚོའི་འདི་ལན་ཞང་རྒྱུ་དོ་ཡང་དོ་ཕྱི་རྒྱལ་ཡང་འདི་དྲ་ལམ་ཞིབ་འཇུག་བྱེད་མཁན་དེ་ཚོས་ཁོང་ཚོ་ཞིབ་འཇུག་བྱེད་བྱེད་ནང་དོན་ཕྱོགས་བསྡོམས་བྱེད་མཁན་མང་པོ་རེད་བྱས་ཙང་ཁོང་ཚོས་དེ་ཚོ་ལྟ་དུས་ཙམ་པ་ད་རིང་དེ་ཡིན་ན་དེ་སྔོན་ལ་ཧྲང་ཧའེ་དང་དེ་ཚོ་མ་འདྲ་ཞིག་འདུག། ཧྲང་ཧའེ་དང་ད་དེ་ཚོ་དཀའ་ངལ་ཕྲད་པའི་སྐབས་དེ་མང་པོ་ཞིག་གིས་ང་ཚལ་མེད་ང་འོ་མ་མེད་ཟེར་མཁན་དེ་མང་པོ་འདུག་ད་རིང་ཕ་གི་ཀུའེ་ཡང་གི་དེ་ནང་ལོགས་ལ་ཡ། ད་སྐད་རྒྱག་མཁན་དེ་གི་དེ་མང་ཆེ། ཁོ་ཚོ་འབྲུ་རིགས་ཁོ་རང་ཟ་ཡ་མི་འདུག་རྩ་བའི་ཅིག། མི་མི་ལྟོགས་ཤི་མ་ཐེབས་ཅིག་ལས་འབྲུ་རིགས་ཟ་ཡ་དགོས་ཀྱི་རེད་པ། དེ་ཁོ་རང་མེད་འགྱོག་དེ་རེད་བཞག་ཟེར། ད་གང་ལྟར་དཀའ་ངལ་དེ་ཕྲད་བྱས་འདུག་ཅེས་མུ་མཐུད་བྱས་ཕ་གིར་བསྡད་ཡོད་རེད། ད་དངོས་གནས་བྱས་ན་ད་དེ་ཚོ་ག་འདྲ་བལྟས་པ་ཡིན་ན་ལས་ཁོང་ཚོ་ས་གནས་འགོ་ཁྲིད་དེ་ཚོ་མཐོང་གི་ཡོད་རེད་དྲ་ལམ་སྒང་དག་གི་ཚིག་མ་དང་རྒྱ་ནག་གཞུང་བཀག་འགོག་དང་དེ་མ་གོ་ཆོད་ཁོར་དེ་ལས་དྲ་ལམ་སྒང་དག་གི་ཚིག་མཚོན་པ་ད་དངོས་གནས་བྱས་ན་སྲིད་བྱུས་དེ་འགྱུར་ལྡོག་འགྲོ་དགོས་རེད་ད་ཡིན་ན་ལས་སྲིད་བྱུས་དེ་འགྱུར་ལྡོག་འགྲོ་གི་ཡོད་པའི་རྣམ་པ་ཁྱོན་ནས་མི་འདུག་ཨ་མེད་པའི་སྒང་ལ་སྡུག་ཏུ་འགྲོ་གི་འདུག་རྒྱ་ནག་གི་དམར་ཤོག་ཚོགས་འདུ་དེ་ཚོགས་ཡ་ཉེ་རུ་ཉེ་རུ་འགྲོ་དུས་ཙམ་པ་ད་ལྟའི་ཏོག་དབྱིབས་ནད་དུག་གི་སྔོན་འགོག་གི་ད་ལྟའི་བྱེད་སྟངས་ཅིག་ཡོད་རེད་པ། གཅིག་ཁོང་ཚོའི་སྲིད་ཇུས་དྲག་པོ་འཛིན་ཡག་ཅིག་ཡོད་རེད་པ། དེ་ཡིན་ན་ས་གནས་འགོ་ཁྲིད་དེ་ཚོས་ཁོང་ཚོའི་ཆབ་སྲིད་ཀྱི་རྣམ་འགྱུར་བསྟན་ཡག་གི་ད་གང་ལྟར་ཕར་ཚུར་འགྲན་རྩོད་བྱེད་ཡག་གི་ལག་ཆ་བཟོ་འདྲ་ཞིག་ཆགས་འདུག་ཨང། དེ་འདྲས་སོང་ཙང་ད་སྲིད་ཇུས་འདི་ལ་ཡང་འགྱུར་ལྡོག་འགྲོ་མ་ཐུབ་ཡག་གི་རྒྱུ་མཚན་གཅིག། གཙོ་བོ་གཅིག། འདི་ཆགས་ཡོད་པ་དེ་ཡིན་གསལ་པོ་རེད་བཞག་ཨ་ནི་དེ New York Times གསར་ཤོག་དེ་ནང་ལོགས་ལ་རྒྱུ་མཚན་དང་པོ་ཁོ་རང་དེ་བགྲངས་བཞག་བྱས་ཙང་ད་རིང་ཁ་སང་རྒྱ་ནག་གི་ཡིན་ཏོག་དབྱིབས་གཙང་སེལ་ཟེར་མཁན་དེ་ཁོའི་སྲིད་ཇུས་ཅིག་ཡོད་རེད་པ་དེ་ཡིན་འཕྲོད་བསྟེན་དང་ཡང་འབྲེལ་བ་མེད་པ་ཆགས་བཞག་ཨ་ནི་སྨན་བཅོས་དང་ཡང་འབྲེལ་བ་མེད་པ་ཆགས་བཞག་ནད་ཡམས་དང་ཡང་འབྲེལ་བ་མེད་པ་ཆགས་བཞག་དེ་ཡིན་ན་ཁོང་ཚོའི་ད་རིང་ཁ་སང་ཆབ་སྲིད་ཀྱི་ལྟ་གྲུབ་དང། ད་སྔ་མ་ཡིན་ན་མར་ཁེ་སི་དང་དེ་ལབ་ཀྱི་ཡོད་རེད་པ་གཞུང་གི་སྲིད་ཇུས་གཅིག་གཏན་འཁེལ་སོང་ན་ད་ཡིན་གཅིག་མིན་གཅིག་དེ་གང་ལྟར་ཚང་མ་ལོག་གིས་ཡིན་ན་སྲུང་བརྩི་ཞུ་ཡ་མེད་བཞིན་དེ་ལ་ངོ་རྒོལ་བྱེད་ཡ་མེད་པ་དེ་འདྲ་ཞིག་ཆགས་བསྡད་བཞག་ཟེར། ད་ཕ་གི་ཞི་ཅིན་ཕིང་ད་རིང་ཚོགས་འདུ་དེ་ནང་ལོགས་ལ་ཡ་ཏན་ཏན་ཡིན་ན་ལས་དུས་གསུམ་པ་དེ་ཆགས་གི་རེད་ལས་དུས་གསུམ་པ་བྱས་སོང་ན་ད་ལྟའི་སྲིད་ཇུས་དེ་ཡིན་ན་ད་ཞི་ཅིན་ཕིང་གི་ཡིན་པ་དེ་གང་ག་ལོག་གིས་ད་འདི་ཞིག་མཐོང་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ས་གནས་གཞུང་གི་འགོ་ཁྲིད་ཚོ་ཚང་མ་ལོག་ཕྱོགས་གཅིག་ནས་ཡིན་ན། ད་རིང་དུ་གོ་སྐབས་དེ་ལེན་བྱས་ཡིན་ན་ཁོང་ཚོ་ཞི་ཅིན་ཕིང་ལ་དཔལ་ལས་གྲབས་ཡག། གཅིག་ལས་གཅིག་དྲག་ཞིག་སོ་སོའི་ལུང་པའི་ནང་དོག་པ་ལ་ཡག་གཅིག་གི་ནད་པ་གཅིག་གཉིས་ལས་མ་ཐོན་ནའི་ལམ་སང་ལུང་པ་ཚང་མ་ལོག་སྒོ་བརྒྱབ་གཅིག་ལས་ཀ་ཐག་ཆོད་པོ་ཡོད་པ་དང་ལས་ཀ་རྒྱ་ཆེན་པོ་བྱས་ཡོད་པ་དང་ཨ་ནི་གཅིག་ལས་ཀ་བྱེད་དུས་ཞེད་སྣང་མེད་པ་དང། ཨ་ནི་ཞི་ཅིན་ཕིང་གི་གང་ལྟར་རྗེས་འབྲང་བྱས་བྱས་ད་ག་རེ་ཡིན་ནའི་བྱེད་ཕོད་པ། འདི་འདྲའི་གི་ཁོང་ཚོའི་ཕ་གིའི་རྣམ་པ་མཚོན་ཡ་ཞིག་ཆགས་བསྡད་འདུག་ཨང། ཡང་ཕྱོགས་བཞམ་པ་ཅི་ནས་ཡིན། ཞི་ཅིན་ཕིང་གཟའ་འཁོར་མི་ཁོ་རང་ཞེས་དབང་ཐང་ཆེན་པོ་བཏང་ད་ད་རི་ཁའི་རིག་གནས་གསོ་བྱེད་ཚོགས་ཆུང་གཙོ་འཛིན་པ་དཔོན་པོ་མང་པོ་ཞིབ་ཕྱི་ཞེད་སྣང་ཆེ་ཆེ་བྱེད་མཁན་མང་པོ་ཞིབ་ཡོད་ས་རེད་ད་པན་ཆེ་ཆེན་བོད་ནང་ལོ་ཆ་བཞག་པས་ན་ཁ་ཟིན་དེ་ཧོང་ཀོང་གི་སར་ཆགས་ནས་མོ་མི་ཕོ་ཟེར་གསར་ཤོག་དེས་གོ་ཡ་བྱས་པས་ན་བོད་ནང་ལ་ད་རིང་ནད་ཡོམ་བྱུང་པའི་རྗེས་ལ་ཡིན་ན་ལས་བྱེད་དགུ་སྒྲིག་བརྒྱ་ཙམ་ཅིག་ལ་ཡ་ཡིན་ན་ཉེས་པ་སྤྲད་བཞག་ཟེར་དུང་ལས་ཀ་ཚགས་ཚུགས་བྱུང་མི་འདུག་ཅེས་བྱས། ད་བྱས་ཙང་ཀ་འགོ་ཁྲིད་ཚོ་མང་པོ་ཞེ་པོ་ཅིག་ཞེད་སྣང་འཁོར་བྱས་བྱས། ད་ཚགས་ཚུགས་པོ་བྱུང་མི་འདུག་ངས་བྱེད་ཡག་དེ་འདང་གི་མི་འདུག་ཟེར་མི་ཡོང་ངས་བསམ་བྱས་ཡིན་བྱེད་དགོས་ཡག་ལས་ལྷག་ཙམ་བྱས། འདི་ལ་འུར་ཚ་ཙམ་དང་འདི་ལས་ཐལ་ཆ་ཆེ་ཙམ་བྱས། ཨ་ནི་གཅིག་འགྲན་རྩོད་བཟོ་འདྲ་བྱས་བྱས་ཁྱོད་རས་དག་ཚི་བྱས་ན་ངས་འདི་ལས་ལྷག་ཙམ་བྱེད་ཀྱི་ཡིན་ཟེར་ཨ་འདི་སྐྱིད་ལྡད་ཡིན་ན། ད་མི་མང་འདི་གྲས་སྒང་ག་ལོག་དཀའ་ངལ་ཆེན་པོ་ཞེ་པོ་ཅིག།

ད་མིའི་ཚེ་སྲོག་དང་འདིར་ཐུག་དེ་རིམ་པ་ཁོ་ད་རིང་གོ་སྐབས་ཞེ་པོ་ཅིག་མཐོང་བྱས་ཁོ་ཚོས་དེ་དཔེ་ཆབ་སྲིད་དང་འབྲེལ་བ་ཞེ་པོ་བཟོས་བྱས་ལམ་ལུགས་བར་གྱི་འགྲན་རྩོད་བྱེད་ཡག་གི་དཔེ་མཚོན་ཅིག་ལ་ཡང་བཞག་བྱས་ཡིན་ན་འགྲན་རྩོད་བྱས་རྒྱ་ནག་རྒྱལ་ནང་ཆ་བཞག་པའི་རྒྱ་ནག་གི་འགོ་ཁྲིད་དེ་ཚོ་ནང་ལོགས་ལ་ཡང་ཕྱོགས་གཏོགས་མང་པོ་ཡོད་ཀྱི་རེད་ཕར་ཚུར་འགྲན་རྩོད་མང་པོ་ཡོད་ཀྱི་རེད་དེ་ག་རྒྱ་ནག་ནང་ལོགས་ལ་བལྟས་ན་ལས་ཀ་ཡག་པོ་ཡོང་གི་འདུག་བསམ་ཚུལ་དང་པ་ད་འདི་གྲས་ཚང་མ་ལོག་ཞི་ཅིན་ཕིན་རང་གིས་སོ་སོས་བྱས་པ་ཡིན་ངས་དཔེར་ཐད་ཀར་དཔེར་ཐད་ཀར་བཀའ་བཏང་ཐད་ཀར་ཨ་ནི་སྲིད་ཇུས་དེ་དོན་འཁྱོལ་བྱེད་ཀྱི་ཡོད་ཟེར་བྱས་བྱས་ཞི་ཅིན་ཕིན་གྱི་སྟབས་དེ་ལབ་རེ་བྱེད་སྟངས་འདི་ཡིན་ན་ད་ཞི་ཅིན་ཕིན་ཁོ་རང་སྒེར་གྱི་ད་རྒྱ་ནག་རྒྱལ་ནང་ཆབ་སྲིད་ནས་བཤད་པ་ཡིན་ན་ཞི་ཅིན་ཕིན་རང་གི་བཀའ་དང་ཞི་ཅིན་ཕིན་རང་གི་ལངས་ཕྱོགས་ཆགས་བྱས་ཡིན་ན་ད་ག་འདྲ་ག་འདྲས་བལྟས་པ་ཡིན་ན་ལས་ཕྱི་འབྲེལ་ཐོག་ནས་བལྟས་པ་ཡིན་ན་ལས་རྒྱ་ནག་ཆབ་སྲིད་ཐོག་བལྟས་པ་ཡིན་ན་ལས་ཁོ་ཆབ་སྲིད་དང་འབྲེལ་བ་མང་བྱས་དངོས་ཡོད་ཀྱི་ཕ་གི་ཡག་འཕྲོད་བསྟེན་དང་དེ་འདྲའི་འབྲེལ་བ་མེད་པ་བཟོ་འདྲ་བཟོས་ཡོད། ཨ་འདིའི་སྒང་དེ་འགྲན་རྩོད་དེ་ཚོ་ཤུགས་ཆེར་བཏང་ཡག་ཆེད་དུ་རྒྱ་ནག་ནས་བཟོས་པའི་སྔོན་འགོག་སྨན་ཁབ་དེ་ཞེ་པོ་ཅིག་ཡག་པོ་ཡོད་པའི་ཡོད་རབས་འཛམ་བུ་གླིང་ནང་ལོགས་ཞེ་པོ་ཅིག་དགའ་པོ་བྱེད་ཀྱི་ཡོད་ཡོད་རབས་དེ་འདྲས་དྲིལ་བསྒྲགས་ད་དེ་ཚོ་ཐེངས་མང་བྱས་ཚོད་མེད་རེད། དྲིལ་བསྒྲགས་ཞེ་པོ་ཅིག་བྱས་ཨ་ནི་ཨ་མི་རི་ཀའི་ནང་བཟོས་པའི་ལྷག་པར་དུ་སྨན་ཁབ་དེ་ཚོ་ཡིན་ཡག་པོ་མེད་པའི། གང་ལྟར་དྲིལ་བསྒྲགས་ཞེ་པོ་བྱས་བྱས་ཡིན་ན་ད་ལྟ་དེ་ཨ་མི་རི་ཀའི་ནང Pfizer དང Moderna ཟེར་ནས་དེ་ད་འཛམ་བུ་གླིང་ནང་ལོགས་ལ་ཡང་སྔོན་འགོག་སྨན་ཁབ་ཡག་ཤོས་དེ་གཉིས་གཉིས་ཡིན་པ་ད་རྒྱ་གྲགས་བོད་གྲགས་རེད་དེ་ལས་ཡིན་ན་ལས། འཛམ་གླིང་ནང་ལོགས་རྒྱལ་ཁབ་ཧ་ལམ་ད་རྒྱ་ནག་ཕར་ཕུད་པའི་ཚང་མ་ལོག་གིས་སྨན་ཁབ་དེ་གཉིས་ད་སོ་སོའི་རྒྱལ་ཁབ་ནང་ལ་རྒྱག་ཡག་ལ་ཡག་ཆོག་མཆན་སྤྲད་ཚར་ཏེ་ལས་རྒྱ་ནག་ཏུ་ཚུར་ཆོག་མཆན་སྤྲད་ཡོད་མ་རེད་ད་སོ་སོའི་སྨན་ཁབ་ཡག་ཤོས་ལབ་བྱས་ད་རྒྱ་ནག་སོ་སོའི་སྨན་ཁབ་དེ་ནུས་པ་ཞེ་དྲག་མེད་པ་བྱས་བྱས་ད་ད་རིང་ཁ་སང་ཡིན་ན་འདིའི་དངོས་ཡོད་ཀྱི་ཁོའི་གནས་ཚུལ་འབྱོར་བ་ད་སྨན་ཁབ་ནུས་པ་ག་གི་ཆེ་ཡོད་མེད་ཅིག་ད་འདི་ཚེ་ཁོང་ནས་ཆེན་རྒྱ་གྲགས་བོད་གྲགས་དང་ད་གཅིག་ཆབ་སྲིད་དང་འབྲེལ་བ་ཡོད་མ་ད་ལས་འདའི་ཆབ་སྲིད་དང་འབྲེལ་བ་བྱས་བྱས་གང་ལྟར་ད་རྒྱ་ནག་གི་གཞུང་གི་ངོས་ནས་བཤད་ན་ཁས་ལེན་བྱེད་མ་ཐུབ་པ་ཞིག་རེད་བྱས་ཆེད། ནིའུ་ཡོག་ཐའེམ་སི་གི་རྩོམ་འདིའི་ནང་ལོགས་ལ་བྲིས་བཞག། རྒྱ་ནག་གཞུང་གིས་སོ་སོ་སོ་ག་འདྲ། རྩིག་ཟུར་ཅིག་ལ་སོ་སོ་སོ་བཀར་བྱས་ད་དེ་རིང་ཁ་སང་ཕར་ཚུར་ཨ་ནི་འགྲོ་ས་མེད་པ་ཞིག་ཆགས་བསྡད་ཡོད་རེད་བྱས་ཙང་ཨ་ལེ་སྔོན་ལ་སོ་སོའི་དྲིལ་བསྒྲགས་དེ་གྲས་ཞེ་པོ་བྱེད་ཀྱི་བསྡད་བྱས་བྱས་ད་ཧོབ་དེ་ཁ་ལ་དེ་ཨོ་མི་ཁ་རོན་ཡོང་རྒྱ་ནག་ནང་ལོགས་དར་ཁྱབ་ཆེན་པོ་བྱུང་འཛམ་བུ་གླིང་རྒྱལ་ཁབ་གཞན་པ་དེ་ཚོ་སྒང་ག་ལོག་ད་ན་ཚ་འདི་དང་མཉམ་གནས་བྱེད་ཡག་གི་སྲིད་ཇུས་ཅིག་ལ་འགྱུར་གོམ་པ་དེ་གཉིས་པ་གསུམ་པ་སྤོས་ད་རྒྱུན་ལྡན་འཚོ་བ་སྐྱེལ་དུས་ད་རྒྱ་ནག་འདི་ནང་ལོགས་ནས་ཐོན་མ་ཐུབ་པ་བཟོ་འདྲ་བྱས་འོག་གི་འགོ་ཁྲིད་ལས་བྱེད་པ་ཆ་བཞག་པ་ཡིན་ན་ད་ལྟའི་ཞི་ཅིན་ཕིང་ལ་ཡང་དཔེ་ལན་སྤྲད་པ་དང་ཞི་ཅིན་ཕིང་ལ་ཞེད་པའི་གང་ལྟར་རྣམ་པའི་ཆབ་སྲིད་ཀྱི་གནད་དོན་ཆགས་ཞི་ཅིན་ཕིང་དང་རྒྱ་ནག་དམར་ཤོག་གི་ད་དབུས་འགོ་ཁྲིད་མཐོ་ཤོས་དེ་ཚོའི་ངོས་ནས་བཤད་པ་ཡིན་ན། ད་ལྟའི་ཁ་སི་ནས་འབོར་ཞོར་ཞེ་པོ་བཤད་ཚར་བའི་རྗེས་ལ་ཡིན་ན། ད་ལྟའི་མར་སྐས་འཛེགས་རྩེ་ནས་མར་བབས་མ་ཐུབ་པ་བཟོ་འདྲ་ཅིག་ཆགས་བྱས་ད་དུས་འགྱུར་བྱས་ནས། ཨ་འདས་དེ་བྱེད་སྟངས་དེ་ཚོ་ཡིན་ན་མུ་མཐུད་བྱས་ག་དུས་བར་དུ་བསྡད་དགོས་རེད་ད་དེ་བསྡད་ཡག་དེ་ཡིན་ན་སྤྱིར་བཏང་ན་མི་མང་བཅས་ཟིན་ད་དེ་ཡོང་མ་སྲིད་པ་རེད་ཟེར་བ་རེད་ད་དེ་མཚམས་འཇོག་བྱེད་ཡག་གི་མ་རྐྱེན་རྩ་མེད་ནས་མ་བབས་ཚེ་རྐྱེན་རྩ་བཅས་མེད་པ་བྱེད་བྱས་དེ་འདྲས་ཡིན་ན་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་བྱས་བསྡད་ཡོད་རེད་བྱས་བྱས་འདྲས་ལབ་བཞག་ཁོས་གནད་དོན་དེ་ཚོའི་དང་པོ་དེ་ཡིན་ན་གསལ་ཤོས་ཅིག་ག་རེད་ཟེར་ན་ད་རྒྱ་ནག་དཔལ་འབྱོར་ལ་ཡ་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་བྱས། དཔེར་ན་ཆ་བཞག་ན་ད་རེས་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ནས་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་ཆེན་པོ་བཟོ་གྲྭ་ཆེན་པོ་དེ་ཚོ་ཡིན་ན་དོན་མཁན་དེ་མང་རུ་ཧོབ་ཏེ་ཁ་ལ་ཞེ་པོ་ཅིག་ཕྱིན་བཞག་ཟེར་འདུག་ཨ་འདི་གནས་ཚུལ་ཅིག་ནང་གོ་ཡག་བྱས་པ་ཡིན་ན། དེའི་སྔོན་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་ལ་ཡ་ཆབ་སྲིད་ཀྱི་འབྲེལ་བ་དེ་སྡུག་རུ་ཞེ་པོ་ཅིག་ཕྱིན་བྱས། ཨ་ཆབ་སྲིད་ཀྱི་དོན་རྐྱེན་བྱས་བྱས་ཡིན་རྒྱ་ནག་ནས་འདི་བཟོ་ཚོང་ལས་ཁང་འགྲོ་མཁན་མང་པོ་ཞིག་བྱུང་བ་རེད་ཨ་མི་རི་ཀས་སུ་འདི་ཡིན་ན་འགྲོ་དགོས་རེད་བྱས་བྱས་ཡིན་ན་བས་འབོད་སྐུལ་ཞེ་དྲག་བྱེད་ཀྱི་ཡོད་རེད་དངོས་གནས་དོན་དངོས་ཐོག་ལ་ཡ་ད་རེས་ཁ་སང་ཡིན་ན་བཟོ་ཚོང་ལས་ཁང་མང་པོ་ཞིག་དོན་ཡག་གི་གྲངས་ཀ་དེ་ཚོ་ལྟ་དུས་ཙམ་པ་ཆབ་སྲིད་ཀྱི་དོན་རྐྱེན་ལས་ད་ལྟ་དེ་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་འབྱོར་བ་འདི་ལ་ཡ་ཞེད་བྱས་དེ་མཐོང་བའི་སྐབས་དེ་ཨོ་ད་རྒྱ་ནག་འདི་བརྟན་པོ་མི་འདུག་རྒྱ་ནག་འདི་གང་ལྟར་ལས་ཀ་ནོར་འཁྲུལ་འདིའི་སྒང་ལ་འགྲོ་བཞིན་འདུག་གང་ལྟར་སུ་གང་ཅིག་ཁོ་དེ་ལ་ཡ་བསྒྱུར་བཅོས་བྱས་བྱས་སྲིད་ཇུས་དེ་ཚོ་ལ་ཡ་བཀག་འགོག་བྱེད་ཡག་ནུས་པ་མི་འདུག་བསམ་བྱས་ད་བཟོ་ཚོང་ལས་ཁང་དེ་ཚོས་སོ་སོའི་པད་ཤག་དག་དེ་ཚོ་གང་ག་དེའི་ཁེ་ཕན་ཡོད་དུས་རྒྱུན་དུ་ཁོ་ནས་དེ་ཚོ་ལ་ཞིབ་འཇུག་བྱས་ལྟ་གི་རེད་པ། དེ་ཚོ་མཐོང་དུས་ཙམ་པ་ཨོ་འདིར་ལུང་པ་འདིར་ད་རྒྱུན་རིང་པོ་བསྡད་རྒྱུ་མི་འདུག་བསམ་བྱས་ད་རེས་ཁ་སང་ཡིན་ན་དཔེར་མཚོན་བཟོ་ཚོང་ལས་ཁང་ཕྱིར་ཕྱིན་བྱས། ཝེ་ནམ་དང་རྒྱ་གར་དང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་དེ་ཚོར་སྤོ་མཁན་གྲངས་ཀ་དེ་ཡིན་ན་དེའི་སྔོན་ལོགས་ཆབ་སྲིད་ཀྱི་དོན་རྐྱེན་བྱས་བྱས་སྤོ་མཁན་ལས་མང་བ་འདུག་ཟེར་བྱས་བྱས་གནས་ཚུལ་གོ་ཤག་ཨ་རྒྱ་ནག་ནང་ལོགས་ཆ་བཞག་པ་ཡིན་ན་ད་འདི་མི་དུང་ཕྱུར་གསུམ་དེ་ཕ་གིར་ཁང་པའི་ནང་བཅུག་བཞག་དེ་ག་དེ་ད་ད་ད་ལས་ཀ་འགྲོ་ས་ཡོད་མ་རེད་ཁ་ཅིག་ལ་ད་གཞུང་གི་ལས་བྱེད་པ་བྱས་བྱས་གླ་རིན་འདི་རག་གི་ཡོད་ཅིག་དེ་ལས་མི་མང་པོ་ཞེ་པོ་ཅིག་ལ་ཡིན་ན་ད་སྒེར་གྱི་ཐོག་ལས་ཀ་བྱེད་མཁན་ཡིན་ན་ཁོ་ལ་གླ་རིན་འདི་བྱས་གཞུང་གང་ཐད་རོགས་རམ་དེ་ཨ་མི་རི་ཀའི་ཐོག་དེ་བཞིན་ཅིག་སྤྲད་སྐོར་དེ་ཚོ་འདི་ཅི་ཡང་མི་འདུག་ཨ། འདི་ག་དེ་ད་ཕར་བཞག་ཁྱོན་ཡོངས་ནས་བལྟས་པ་ཡིན་ན་ཡང་ད་རེས་ཁ་སང་བྱས་ན་གཞོན་སྐྱེས་ཀྱི་ཡིན་ན་ཨ་ནི་ལས་ཀ་མེད་པའི་བརྒྱ་ཆ་དེ་ཡིན་ན་ཧ་ལམ་བརྒྱ་ཆ་ཉི་ཤུ་ཙམ་རེད་ཤག་གསུང་ཨ། ད་ལྟ་ཕར་ཨ་མི་རི་ཀའི་ནང་ལ་ལས་མེད་ཀྱི་བརྒྱ་ཆ་དེ་གསུམ་ལྷག་ཙམ་ལས་ཡོད་མ་རེད་བྱས་དུས་བརྒྱ་ཆ་ཉི་ཤུ་ཟིན་ཤག་ཞེས་བྱས་ཟེར་འདུག་ཨ། འདི་ག་འདི་མི་མང་པོ་ཅིག་ཚོད་དཔག་བྱས་པ་ཡིན་ན། ད་ལོའི་ལོའི་རྒྱ་ནག་གི་དཔལ་འབྱོར་གྱི་ཐོན་ཚད་ཀྱི་འཕར་སྣོན་ཆོས་ར། དཔེར་མཚོན་བརྒྱ་ཆ་དེ་གསུམ་ལྷག་ཙམ་ཡོང་ས་མ་རེད་གསུང་ཨ། ད་དེ་ཚོ་དངོས་གནས་འདས་པའི་ལོ་བཞི་བཅུ་ཙམ་ནང་ད་རྒྱ་ནག་བརྒྱ་ཆ་བཅུ་ཙམ་བཅུ་གཅིག་བཅུ་གཉིས་ཟིན་ནས་འགྲོ་གི་ཡོད་རེད་པ། དེས་མ་ཟད་དེའི་སྔོན་ཐོག་བར་ལ་ཡ་ད་ལོ་ཁ་ཤས་གོང་ལ་རྒྱ་ནག་དཔལ་འབྱོར་ཉམས་རྒུད་ཞེ་པོ་ཅིག་འགྲོ་གི་འདུག་གསུང་བ་ཁོ་ཚོས་ཨོ་བརྒྱ་ཆ་དྲུག་ལས་ཡོང་མི་འདུག་གསུང་པར་ད་ཞེ་པོ་ཅིག་དམའ་པོ་ཡིན་པས་ཞེས་བཤད་ག་བྱེད་ཀྱི་ཡོད་རེད་ད་ད་ལོ་ཡིན་ན་མང་ཆེ་ཅིག་ཚོད་དཔག་བྱས་ན་བརྒྱ་ཆ་གསུམ་ལྷག་ཙམ་ཞིག་ཡོང་ས་མ་རེད་དེས་མ་ཟད་ད་རེས་ཀྱི་འདས་པའི་ཟླ་བ་བཞི་ཙམ་ནང་ལོགས་ལ་ཧ་ལམ་ཅིག་བརྒྱ་ཆ་ཀླད་ཀོར་རེད་ཤག་ཟེར་བྱས་བྱས་ཟེར་གི་འདུག་ཨ། དེ་བྱེད་དུས་རྒྱ་ནག་གི་དཔལ་འབྱོར་གྱི་ད་འགྲོ་སོང་དེ་དེ་ཞེ་པོ་ཅིག་ཆེན་པོ་བྱས། ཨ། འདིའི་སྒང་དེ། ངས་བྱས་ན་འདི་ལ་འགྲོ་སོང་ཆེ་བ་གཅིག། ག་རེད་ཟེར་ན། བར་སྐབས་ཅིག་རྒྱ་མི་དེ་ཚོ་དངོས་གནས་ཅིག་འཚོ་བ་དེ་ཚོའི་ཨོ་ཡར་རྒྱས་རེ་ཕྱིན་ད་གང་ཅི་གང་ཅིའི་ཐད་ལ་ཡ་ཅིག་ཡར་རྒྱས་རེ་ཞེ་པོ་ཅིག་རྒྱུ་རུ་མགོ་ཕྱིན་ད། རྒྱ་མི་དེ་ཚོ་མང་པོ་ཅིག་གུང་ཁྲན་ཏང་ལ་དགའ་གི་ཡོད་ནའི་མེད་ནའི་རྒྱ་ནག་གི་རྒྱལ་ཞེན་དང་ཨ་ནི་ཅིག་གཞུང་གི་ཅིག་སྤོབས་པ་དང་འདི་ག་ཞེ་པོ་ཅིག་སླེབས་སོང་ཨ། དེ་བས་གང་ལྟར་ཅིག། ལོ་གཅིག་ནང་ལོགས་ལ་དེ་ཚོ་ཞེ་པོ་ཉམས་བཞག་ཁོ་ཡང་མིའི་བསམ་བློའི་གཏོང་ཕྱོགས་ལ་ཡ་ངས་བྱས་ན་ཤུགས་རྐྱེན་ཆེན་པོ་ཞིག་ད་དེ་ཡིན་ན་རྒྱ་ནག་དམར་ཤོག་ངོས་ནས་བཤད་ན་ད་དེ་འགྲོ་སོང་ཆེན་པོ་ཞེ་པོ་ཅིག་རེད་པ། ཞིས་ཅིན་ཕིང་དང་དེ་ཚོ་དེ་ད་རིང་གི་ནད་ཡམས་འདི་རྐྱེན་བྱས་ཡིན་ན་ཁོ་ཚོའི་ལམ་ལུགས་དང་འདི་ག་དེ་ཁོའི་དགེ་མཚན་དང་འཇོན་པོ་དང་འདི་ག་དེ་མི་མང་ལ་ཡ་སྤེལ་ཡག་གི་གོ་སྐབས་ཞེ་པོ་བྱུང་སོང་ཞེས་བྱས་ཏེ་འདི་ཐད་ཀར་ཇའི་ཨར་ཏི་ལས་མཐའ་མ་དེ་གཏུགས་བལྟས་པ་ཡིན་ན་ད་རིང་ནད་ཡམས་འདི་བྱུང་པའི་རྐྱེན་དང་ཨང་འདི་ལ་ཡ་སྔོན་འགོག་བྱེད་ཡག་གི་སྲིད་ཇུས་འདི་རྐྱེན་པས་ཡིན་ན་རྒྱ་ནག་གི་དངོས་གནས་དམར་ཤོག་དང་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོས་ཁོའི་སྐྱོན་ཆ་ཡོད་རེད་པ། སྐྱོན་ཆ་འདི་ག་ད་དེ་རིང་ཁ་སང་ནི་ཞེ་པོ་ཅིག་སྤྱིར་བཏང་ཁོ་ཆབ་སྲིད་ཐོག་ནས་ཅིག་སྐད་བཤད་ཡ་འདི་གཅིག་པོ་མ་ཡིན་པ་བྱས་མི་ཚང་མ་ལོག་གི་ཉི་མ་རེ་རེ་འཚོ་བ་སྐྱེལ་ཡ་ཁོ་རའི་ནང་ལོགས་ལ་ཡ་འཚོ་བའི་ནང་ལོགས་ཚོར་ཐུབ་ཅིག་ཟིན་པ་ཁོའི་སྐྱོན་ཆ་འདི་ག་དེ་ཨེ་ངས་བྱས་ན་མིའི་བསམ་བློ་ལ་ཡ་རྩ་བའི་ཐོག་ནས་ཡིན་ན་འགྱུར་ལྡོག་འགྲོ་ཡ་ལས་ད་ག་འདྲ་ཅིག་གི་གོ་སྐབས་ཅིག་ཆགས་པ་རེད་བསམ་གྱི་འདུག་ད་ཡིན་ན་ལས་གོ་སྐབས་དེ་ཚོ་ལ་ཡ་ཞེ་དྲག་ཡིད་ཆེས་ཡ་ཡོད་མ་རེད་རྒྱ་ནག་ནང་ལོགས་རྒྱ་མི་ཟེར་ཉེན་འདི་བསམ་བློའི་གཏོང་སྟངས་དང་བྱེད་ཀྱི་ཁྱད་མཚར་པོ་ཞིག་རེད་དོ་ཨང་ཨང་ཏེ་དེ་ཉུ་ཡོག་ཊེམས་གསར་ཤོག་འདིའི་ནང་ལོགས་ཀྱི་གསར་ཤོག་གི་མཐའ་མ་དེ། ཁོ་ཚོས་དེ་སྒྲུང་གི་གཟུགས་སུ་བཤད་བཞག་དེ་ག་རེ་བཤད་འདུག་ཟེར་ན། ཨང་ཏེ་ཕ་གི་རྒྱ་ནག་གི་གྲོང་ཁྱེར་ཏཱ་ཆིང་ཟེར་ཉེན་དེ་ནང་བུད་མེད་ཅིག་འདུག་བུད་མེད་དེ་ཡིན་ན་ཁོ་གཉིས་བཟའ་ཚང་གཅིག་ལ་ཡར་གཅིག་ཚོང་ཆུང་ཆུང་ཞིག་ཟ་ཁང་ཡིན་ན་ཚོང་ཁང་ཡིན་ན་གཅིག་ཡོད་ས་རེད། བྱས་ཙང་ད་ཟ་ཁང་དང་ཚོང་ཁང་དེ་ཚོ་ཚང་མ་སྒོ་རྒྱབ་བཅུག་ཁོ་རང་ཚོ་ནང་ལ་བསྡད་ལྟོ་བ་ཞིག་རག་ས་མེད་ཉི་མ་རྟག་པར་ཅིག་སེམས་ཁྲལ་བྱས་རྗེས་བསྡད་ཡོད། ད་ཕ་གི་ཡ་ཟ་ཁང་འདི་ཁང་གླ་གན་དེ་སྤྲད་དགོས་རེད་ད་ཁོང་ཚོ་དངུལ་ཡོད་མ་རེད་དེ་འདི་སེམས་ཁྲལ་བྱེད་འདུག་སེ་ཅིག་བུ་མོ་འདི་ལབ་ཤག་ད་ཡིན་ནའི་ལས་གཞུག་གུ་དེ་བུ་མོ་འདི་གཞུང་གི་པད་ད་སྲིད་ཇུས་འདི་འདྲ་ཅིག་ལག་ལེན་འདི་བསྟར་མེད་ན་ད་ང་ཚོ་ཨ་མི་རི་ཀ་ནང་བཞིན་བྱས་རྗེས་པད་ནད་ཡམས་ཀྱིས་མི་ཞེ་པོ་ཤི་གི་རེད་བྱས་རྗེས་ཟེར་གི་འདུག་བྱས་ཙང་ད་ག་ད་རྒྱ་མི་འདི་ཚོ་ད་དུང་གཞུང་གིས་ཅིག་དྲིལ་བསྒྲགས་དང་ཅིག་ཀླད་པ་བཀྲུས་རྗེས་མགོ་སྐོར་གཡོག་བྱོས་ར་དེ་ནས་མ།

པད་ལྟོགས་ཤི་ཨ་ནེ་པད་གྲོང་པའི་བུ་མོ་ཞིག་དག་གི་རོ་ཞིག་དང་ཟས་ཞུ་བྱས། མཐའ་མ་ཐ་མ་དེ་པད། མི་ཡར་ཙོག་ཙོག་ཅིག་ཡར་ལངས་ཐུབ་ཉེན་ཅིག་མེད་ཁོ་ཚོ་གྲོང་གསེབ་ནང། ཨ་ནེ་དེ་འདྲ། ཉི་མ་གཅིག་མོ་རང་དེ་ཁང་པའི་ནང་ལ་ཡར་མར་ཉལ་བསྡད་དུས་ཙམ་པ། ཨ་ནེ་སྒོ་འགྲམ་ནས་རྒྱང་བསྒྲགས་ནང་ནས་སྐད་རྒྱག་གི་འདུག། ཨ་ཁྱོད་ཚོ་ཁང་པའི་ནང་ལ་མི་བསྡད་ཡོད་ན། ཨ་ནེ་ཁ་ལག་ཟ་ཡག་འདི། སྒོ་འགྲམ་ལ་མར་གཡུག་གི་ཡོད་སེ་ཅེས་གོ་སོང་ཨ་ནེ་དེས་ག་ལེ་ག་ལེ་པད་དེ་ཁ་བུབ་གོག་གི་གོག་གི་ཟུག་ཁྲེག་གི་ཁྲེག་གི་པད་སྒོའི་འགྲམ་དེ་འགྲོ་དུས་ཙམ་པ་མོ་ཊའི་ནང་ལོགས་ནས་དམག་མི་འདི་གའི་ཁ་ལག་འདི་རྡོག་རྡོག་གཡུག་ཡོང་གི་འདུག་སེ་ཁང་པའི་མི་བསྡད་ཡོད་ས་དེ་ཚོ་གང་ག་ལོག་ལ་ཡ་ཨ་ནེ་ཁ་ལག་ཅིག་རག་སོང་ཨ་ནེ་མོ་རང་དེ་ཟས་བེ་ཨ་ཟས་རྗེས་ཡིན་ན་ཨ་ནེ་མ་ཤི་སེ་བྱུང་སོང་ཨ་ནེ་དེ་ལབ་དུས་ཙམ་པ་མོ་དེ་ཨ་ནེ་ངུས་སོང་ངུས་རྗེས་ཨ་གལ་སྲིད་མའོ་ཀྲུའུ་ཞི་མེད་ན་ད་ཨ་ང་ལྟོགས་ཤི་ཐེབས་རྗེས་ཤི་ཐར་བ་ཡོད་སེ

དེ་འདྲ་སོང་ཙང་རྒྱ་མི་དེ་ཚོ་ལ་ཡ་སྡུག་གི་ཏིས་དེ་དཀའ་ངལ་ཏིས་འཕྲད་བཅུག་གོ་གལ་གོལ་སྲིད་ཇུས་ལ་ཡ་ད་འགྱུར་ལྡོག་གཏོང་ཡག་ཟེར་དེ་དེ་ཏིས་ཁག་པོ་རེད་ད་ཡིན་ནའི་ལས་རེ་བ་ལ་བྱས་པ་ཡིན་ནའི་ད་ད་གན་དེ་འགྱུར་ལྡོག་ཕྱིན་མི་འདུག་ཟེར་ན་ངས་བྱས་ན་རྒྱ་ནག་ནང་ལོགས་ཀྱི་ད་སློབ་སྦྱོང་དང་མཐོང་རྒྱ་ད་ད་ཚོ་གང་ག་ལོར་འགྱུར་ལྡོག་ཕྱིན་ཡོད་རེད་བསམ་པ་འདུག་བྱས་ཙང་ད་སྔ་མོ་ནང་བཞིན་ད་ཕལ་ཆེར་ཡིན་མདོག་ཁ་པོ་མ་རེད་དེ་འདྲ་སོང་ཙང་ཏོག་དབྱིབས་ན་ཚ་གཙང་སེལ་ཟེར་དེ་སྲིད་ཇུས་འདིས་འོག་ལ་ཡིན་ན་ད་ལྟ་བར་དུ་ད་ངོས་ནས་རྒྱ་ནག་མི་དམངས་དང་ཁོང་ཚོའི་དཔལ་འབྱོར་དང་དེ་ཚོའི་སྐོར་འགྲོ་སོང་ཞེ་པོ་བཏང་སྟེ་བཏང་བཞིན་པ་རེད་ད་འདི་གཅིག་པོ་མ་ཡིན་པ་གཅིག་བྱས་ན་མ་འོངས་པ་ག་ལེ་ག་ལེ་བྱས་བྱས་ད་རན་སྲིད་ཇུས་འདིའི་རྐྱེན་པས་རྒྱ་ནག་དམར་ཤོག་དང་ཞི་ཅིན་ཕིང་གི་སྲིད་དབང་གི་ངོས་ནས་འགྲོ་སོང་ངེས་ཅན་ཅིག་གཏོང་དགོས་འཁེལ་ཡག་གི་ཡོང་མི་སྲིད་པ་མ་རེད་བསམ་གྱི་འདུག